ད། འདས་པའི་གཟའ་འཁོར་ནང་བྱུང་བའི་གལ་ཆེའི་གསར་འགྱུར་ཁག་ཅིག་གི་ཐོག་ལ་རྩོམ་སྒྲིག་འགན་འཛིན་བློ་བཟང་ཡེ་ཤེས་ལགས་དང་ལྷན་གླེང་མོལ་ཞུ་བའི་དུས་ཚོད་འདི་རེད། བློ་བཟང་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་ལེགས་བམ་ལགས་བཀྲ་ཤིས་ལེགས་བློ་བཟང་ལགས། བཀྲ་ཤིས་བདེ་ལེགས། ཐུགས་རྗེ་གནང་ད། ང་ཚོ་གཟའ་འཁོར་སྔོན་མའི་གི་གསར་འགྱུར་ཞུགས་མ་རེད་དེ་ཚོའི་ནང་ནས་ཐོག་མ་དེ་ལ་ཡ་ད་ཨིསི་རལ་དང་པེ་ལེ་སི་ཐན་གྱི་གནད་དོན་འདི་ཆགས་ཀྱི་ཡོད་རེད་བྱས་ཙང། ད་གནས་ཚུལ་ཆེ་བ་གཙོ་བོ་ཨི་སི་རལ་དང། ཧ་མ་སི་དབར་གྱི་འཁྲུག་རྩོད་ཀྱི་གནད་དོན་འདི་ག་འདྲ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་ད་ག་ན་ཞིག་འཁྲུག་འཛིང་འདིའི་ཁ་ཕྱོགས་ག་པར་འགྲོ་ཡ་ལ་ཡ། བློ་འཚབ་དང་ཚོད་དཔག་བྱེད་ཀྱི་ཡོད་ན།
ལགས་རེད་ད་གནས་ཚུལ་མང་པོ་རེད་གནས་ཚུལ་མང་པོ་བྱུང་ཡོད་རེད་གནས་ཚུལ་ཆེན་པོ་མང་པོ་བྱུང་ཡོད་ད་ཆེན་པོའི་ནང་ནས

ས་གནས་གཞན་ལ་ཡ་དང་ས་ཁུལ་གཞན་དག་ལ་ཡང་ཉེན་གཡོལ་ལ་བསྐྱོད་དགོས་ཡ་དེ་འདྲ་ཆགས། ཨ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་སྡོད་ཁང་ནང་ལོགས་ལ་གནས་སྟངས་ཛ་དྲག་པོའི་ངང་གནས་ཡ་དང་ད་ཅིག་གི་མཐུན་རྐྱེན་ཞན་པའི་གི་འོག་ལ་རེད་ཨ་ནི་ནད་པ་རྨས་སྐྱོན་བྱུང་བ་ཚེ་སྲོག་ཤོར་བ་ད་གནས་སྟངས་ཛ་དྲག་པོ་ཞེ་དྲག་ཆགས་བསྡད་ཡོད་རེད། ད་འདིའི་ཐོག་ནས་ད་ད་ཅིག་གི་གནས་སྟངས་འདི་གི་ཁ་ཕྱོགས་དེ་ག་རེ་ཆགས་སྲིད་གི་རེད།

ད་ལྟ་ཨིསི་རཱཨེལ་ནང་ལོགས་ཀྱི་འཇུའུ་མི་རིགས་ལ་ཡང་གཅིག་ཀྱང་ཕམ་ཁ་བྱུང་བའི་ཁ་ཐུག་དེ་ལ་རྒྱུན་རིང་པོ་ནས་སོ་སོའི་མཐུན་གྲོགས་ཡིན་པའི་རྒྱལ་ཁབ་འདི་ལ་ཨ་ནི་དགོས་ངེས་ཅན་གྱི་ཁ་ཐུག་དེ་ལ་ཡང་ད་ཅིག་གདུང་སེམས་མཉམ་བསྐྱེད་དང་ཨ་ནི་མཉམ་འདོགས་ལ་ཡང་རྒྱབ་སྐྱོར་གྱི་ཚུལ་དུ་ལངས་བསྡད་པའི་གི་རྣམ་པ་ཤུགས་ཆེན་པོ་ཞིག་བསྟན་ཡོད་རེད། ཡིན་ནའི་ཕྱོགས་ཡོངས་ནས་ད་ལྟ་མངོན་པར་མ་གསལ་ཡག་གི་གནས་ཚུལ་ཡག་པོ་ཅིག་ཞིབ་ཏུ་དཔྱད་པ་ཡིན་ན། ཨ་མི་རི་ཀ་དང་ད་ལྟ་ཇར་མི་ནི་རེད་དབྱིན་ཡུལ་རེད་ཧྥ་རན་སི་བཅས་པའི་དབུ་ཁྲིད་ཚོས་ཀྱིས་ད་གང་ལྟར་ཅེས་ཀྱི་གྷ་ཛ་ལུང་གཤོང་ནང་ལོགས་ལ་དངོས་སུ་དམག་འཐབ་བརྩམ་ཡ་འདི་ཚོ་ལ་ཡ་གལ་གང་འཚམ་ཅིག་བཟོད་བསྲན་ཆེན་པོ་བྱས་ནས་ཞི་བའི་མི་མང་ལ་ཡ་ཨ་ནི་དོ་ཕོག་མ་འགྲོ་ཡ་ཞི་བའི་མི་མང་ལ་གནོད་འཚེ་གང་ཉུང་ཉུང་ཕོག་ཡ་ཨ་ནི་ཅེས་ཀྱི་གནས་སྟངས་འདི་ཛ་དྲག་པོ་མ་ཆགས་ཡ་ཆེད་དུ་ཨ་ནི་འདི་བྱེད་དགོས་རེད་འདིའི་གནོན་ཤུགས་སྤྲད་པ་འདི་ཤུགས་ཆེན་པོ་ཅིག་མཐོང་ཡ་ཡོད་རེད་ཨ་བྱས་ཙང་བྱེད་དུས་ཅེས་ཀྱི་ད་སྒྲིག་འཛུགས་འདི་ཧ་མ་སི་གི་སྒྲིག་འཛུགས་འདི་དྲག་སྤྱོད་སྒྲིག་འཛུགས་རེད། ཨ་ནི་འཇིགས་སྐུལ་དྲག་སྤྱོད་སྤེལ་མཁན་རེད་ཨ་འདི་མེད་པ་བཟོ་གི་ཡིན་ཅེས་ཟེར་དུས་ད་ས་ཁུལ་ད་ནང་ཨ་མི་རི་ཀ་དང་དེ་ཚོའི་གི་ཕྱིའི་གི་ཤུགས་རྐྱེན་དེ་ཡག་ལ་ཡག་ད་ད་ནང་ཆེ་གི་ཨིས་རལ་ངོས་ནས་ཨ་ནི་ཧ་མ་ད་ད་གྷ་ཛ་ལུང་གཤོང་གི་ནང་ལོགས་ལ་དངོས་སུ་དམག་འཐབ་བརྩམས་བྱས་ཨ་ནི་ཤུགས་ཆེན་པོ་ཅིག་གི་ས་ཐོག་རང་ནས་འགྲོ་མ་ཐུབ་ཡ་འདི་ཨ་ནི་གལ་ཏེ་གནས་སྟངས་འདི་ཛ་དྲག་པོ་ཞེ་དྲག་ཆགས་པ་ཡིན་ན་ཧ་མ་སི་གི་སྒྲིག་འཛུགས་དེ་མེད་པ་བཟོ་ཐུབ་པའི་དབང་དུ་བཏང་བ་ཡིན་ནའི། ཨ་ནི་ས་ཁུལ་འཛིན་སྐྱོང་ག་འདྲས་བྱེད་ཀྱི་ཡིན་པས་གནས་སྟངས་གནས་ལུགས་དེ་མཇུག་སྐྱོང་ག་འདྲས་བྱེད་ཐུབ་ཀྱི་རེད་ཟེར་ཡག་གི་ད་གནས་སྟངས་དེ་ཚོ་ཐོག་ལ་ཡང་ཁོ་རང་ཚོས་ཐུགས་འཚབ་འདྲ་བོ་ཅིག་ཤུགས་ཆེན་པོ་གནང་གི་འདུག་ཨང། ལགས་ལགས། ལགས་ལགས་སོ། དེ་ནས་ད་ད་ལྟ་ཨིསི་རལ་དང་པེ་ལིས་ཏཱིན་གྱི་གནད་དོན་འདིས་ད་ཨ་མི་རི་ཀ་ལ་དཀའ་རྙོག་ཆེ་ཆུང་ག་འདྲ་ཞིག་ཆགས་ཡོད་ན།

སྲིད་འཛིན་བྷའི་ཏིན་གྱི་ངོས་ནས་ཨི་ཇིབ་ཀྱི་སྲིད་འཛིན་ལ་ཡ་ཞལ་པར་ཕུལ་གནང་ཤག་དེའི་ནང་ལོགས་ལ་བཀའ་མོལ་ག་རེ་ཞུས་འདུག་ཟེར་ན་ད་ཅིག་འདི་ཡིས་ཀྱང་གང་ལྟར་ཞི་འཇམ་གང་ཅིག་ཡག་པོ་ཞིག་ཐོག་ནས་ཞི་འཇམ་ཐུབ་ཡག་ལ་ཡ་འབད་བརྩོན་གནང་གི་ཡོད་པ་ཨ་ནེ་ཚང་མས་དེའི་ཐོག་ལ་ཡ་བཟོད་སྲན་འདྲ་ཅིག་གལ་གང་འཚམ་གནང་དགོས་ཀྱི་ཡོད་པ་ཨ་ནེ་ཅིག་གི་ཞི་འགྲིག་ཡོང་ཡག་ལ་ཡ་ཆོ་ཚང་མས་ཕྱར་གྲུ་མཉམ་འདེགས་ཐོག་ནས་འཁུར་དགོས་ཀྱི་ཡོད་པ་དེ་ཅིག་ཡོང་ཡག་ཐབས་ཤེས་ཅིག་ཐོག་ནས་བཀའ་མོལ་ཅིག་གསུངས་བསྡད་ཤག་ཨ་ནི་ཕྱོགས་གཞན་དག་ཅིག་ལ་ཡ་སྲིད་འཛིན་བྷའི་ཏིན་ངོས་ནས་ཨི་སི་རལ་གྱི་སྲིད་བློན་ནེ་ཐན་ཡ་ཧུ་ལ་ཡ་ཞལ་པར་གནང་བྱས་ནས་ཨ་ནི་ཅིག་གི་གནས་སྟངས་འདི་ཛ་དྲག་པོ་ཆགས་རྒྱུ་མེད་པར་ཨ་ནི་དམག་ལ་ཡ་ད་ཅིག་དཀའ་ངལ་འོག་ལ་ཚུད་པའི་མང་ཚོགས་ལ་ད་དེ་ཚོ་ནི་ཉེས་མེད་ཀྱི་མི་མང་རེད་པ་ནག་ཉེས་བྱས་མེད་པའི་མི་མང་དེ་ཚོ་ལ་ཡ་ཨ་ནི་ཅིག་གི་ཁོ་རང་ཚོའི་གི་དཀའ་སྡུག་ངལ་སེལ་གྱི་རོགས་སྐྱོར་དེ་ཆ་ཚང་ཅིག་ཕར་ད་མཁོ་སྤྲོད་བྱེད་དགོས་ཀྱི་ཡོད་པ་གཏང་དགོས་ཀྱི་ཡོད་པ་དེ་རྒྱ་ལ་འགོག་རྐྱེན་མེད་པར་བཟོ་དགོས་ཀྱི་ཡོད་པ་སོགས

བསམ་ཤོག་བསྡུ་ལེན་བྱས་པའི་ནང་ལོགས་ལ་ཨིསི་རཱཨེལ་ཨ་མི་རི་ཀའི་མང་ཚོགས་ཀྱིས་ཨིསི་རཱཨེལ་ལ་རྒྱབ་སྐྱོར་བྱེད་མཁན་དེ་བརྒྱ་ཆ་ལྔ་བཅུ་ང་བཞི་དང་ཨ་ནི་པཱ་ལི་སི་ཐན་མི་མང་ལ་རྒྱབ་སྐྱོར་བྱེད་མཁན་དེ་བརྒྱ་ཆ་སུམ་ཅུ་སོ་གཅིག་བར་དུ་སླེབས་བསྡད་ཤག་ལའང་ཏི་ཤི་ཏཱ་བྷ་དེལ་ཨ་ནི་འདིའི་གི་ངོ་བོ་དང་རྣམ་འགྱུར་བཅས་ཡོད་རེད་ཨ་ནི་སྲིད་འཛིན་གཙོས་པའི་ཆབ་སྲིད་མི་སྣ་ཚོས་གི་འོས་བསྡུ་ལ་ཡ་བཞེངས་འགྲོ་དུས་ཨ་ནི་འོས་ཤོག་གི་ཤུགས་རྐྱེན་དང་དེ་འདྲ་ཅིག་མང་པོ་ཅིག་དགོངས་པ་བཞེས་དགོས་ཀྱི་ཡོད་རེད་ལ་འཛམ་གླིང་རྒྱལ་ཁབ་མང་པོ་ཅིག་གི་རྒྱལ་ས་ཁག་གི་ནང་ལོགས་ལ་པཱ་ལི་སི་ཐན་མང་ཚོགས་ལ་ཡ་ད་ཅིག་རྡུང་རྡེག་དྲག་གནོན་འདི་མང་དྲགས་ཀྱི་འདུག་བསམ་ཡག་གི་རྣམ་འགྱུར་བསྟན་བྱས་ནས་ངོ་རྒོལ་འདི་ཨ་ནི་གཞི་རྒྱ་ཆེན་པོའི་ཐོག་ནས་བྱེད་བཞིན་པ་མཐོང་ཡག་ཡོད་རེད། ཨ་ནི་གནད་དོན་དཔྱད་ཞིབ་པ་ཚོས་ག་རེ་གསུང་གི་འདུག་ཟེར་ན། སྤྱིར་བཏང་ནས་ཨ་མི་རི་ཀས་ཀྱིས་ད་རིང་བསམ་ཤེས་བྱས་ཡ་ཨ་མི་རི་ཀའི་གཞུང་གི་བསམ་བློ་དང་བློ་འཚབ་བཟོ་འདྲ་བོ་ཤུགས་ཆེ་ཤོས་དེ་གར་བསྟན་དགོས་རེད་ཟེར་ན། ཅིག Global South བྱས་བྱས་ནས་ད་གང་ལྟར་ད་ལྟ་རྒྱ་ནག་དང་ཨུ་རུ་སུ་གཉིས་ཀྱིས་རྒྱལ་སྤྱིའི་ཐོག་ལ་ཨ་ནི་རྒྱབ་སྐྱོར་བཙལ་སའི་གི་རྒྱལ་ཁབ་ཅིག་གི་ལྷོ་ལྷོ་ཨ་མི་རི་ཀའི་མངའ་ཁུལ་གྱི་རྒྱལ་ཁབ་ཡིན་ནའི་རེད་ཡང་ན་ཨ་ཕི་རི་ཀའི་མངའ་ཁུལ་གྱི་རྒྱལ་ཁབ་དེ་ཚོའི་ནང་ལོགས་ལ། ཨ་ནི་ཨ་མི་རི་ཀས་ད་ལྟ་ཨིས་ར་ལ་ཡ་རྒྱབ་སྐྱོར་དེ་ཤུགས་ཆེ་དྲགས་པ་ཡིན་ན། ཨ་འདིའི་ཐོག་ནས་ཅིག་གི་མཐོང་ཚུལ་དེ་ལ་ཡ་ད་ཨ་མི་རི་ཀ་དེ་ག་དུས་ཡིན་ནའི་རྙོག་དྲ་བཟོ་མཁན་བཟོ་འདྲ་བོ་དང་ཨ་ནི་ཅིག་གི་ཕྱོགས་ལྷུང་བྱེད་ཀྱི་ཡོད་པའི་བཟོ་འདྲ་བོ་དེ་འདྲའི་གི་མཐོང་ཚུལ་དེ་ཡོང་གི་རེད་བསམ་ཡག་གི་ཐུགས་འཚབ་ཅིག་གནང་གི་ཡོད་པ་དང་ཨ་དེ་ཚོ་མ་ཡོང་ཡ་ལ་ཡ་ཅིག་གི་གང་དྲག་དྲག་ཅིག་དང་གང་ཡག་ཡག་ཅིག་ཡོང་ཡག་གི་འབད་བརྩོན་ཅིག་གནང་གི་ཡོད་རེད་ཟེར་བྱས་ནས་དེ་འདྲ་ཅིག་གསུངས་བསྡད་ཀྱི་འདུག།
ལགས་སོ་ད་དེ་དང་ཕལ་ཆེར་གཅིག་བྱས་ན་འབྲེལ་བ་ཆགས་ཀྱི་ཡོད་རེད་ད། གནས་ཚུལ་གཞན་པ་གཅིག་ལ་ཡ་ད་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི། འདས་པའི་ཉིན་གྲངས་འགའ་ཤས་ནང་ལ་ཨ་མི་རི་ཀའི་ནང་ལ་ད། ཕྱོགས་བསྐྱོད། བྱས་པ་དེའི་ཨ་ནི་སྤྱི་ཟླ་བཅུ་གཅིག་པའི་ནང་ལ་ཨ་མི་རི་ཀའི་སྲིད་འཛིན་བྷའི་ཏིན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་པིན་གཉིས། ད། སན་ཕི་རན་སིས་ཀོ་ནང་ལ་ཨ་ནི་ཨེ་ཤི་ཡ་པེ་སི་ཕིག་ལྷན་ཚོགས་ཀྱི་ཞོར་ལ་ཡ་མཇལ་འཕྲད་གནང་ཡ་དེའི་གི་གཅིག་གི།

ངས་གནས་ཚུལ་གཅིག་གལ་གང་འཚམ་ཅིག་ལྟ་ཀློག་བྱས་པ་ཡིན། འདིའི་ནང་ལོགས་ལ་ཡ་གཅིག་གིས་ཨ་མི་རི་ཀའི་དགོས་མཁོ་དང་རྒྱ་ནག་གི་དགོས་མཁོ་བཞིན་གཉིས་ཀ་འདུག་ཟེར་ཕར་དབྱེ་བ་བཤད་པ་ཡིན་ན། ཨ་མི་རི་ཀའི་དགོས་མཁོ་དེ་ད་ལྟའི་ཆ་ལ་ཡ་འདི་ཆགས་བསྡད་ཤག་གཅིག་གིས་རྒྱལ་ཁབ་ཀྱི་ཚོང་དང་དཔལ་འབྱོར་དེ་འདྲ་ལས། གཅིག་གིས་རྒྱལ་སྤྱིའི་ཐོག་གི་གནད་དོན་དཔེར་ན། རྒྱ་ནག་ལ་ཡ་ཡུ་ཀེ་རེན་གྱི་དམག་འཐབ་མཚམས་འཇོག་ཡོང་ཡ་གི་ཆེད་དུ་ད་ཨུ་རུ་སུ་ལ་ཡ། ནུས་ཤུགས་སྤྲད་དགོས། གལ་ཏེ་ནུས་ཤུགས་མ་སྤྲད་པ་ཡིན་ན་ཉུང་མཐར་ཡང་ད་དངོས་ཤུགས་བརྒྱུད་གསུམ་གྱི་ཐོག་ནས་རྒྱབ་སྐྱོར་བྱེད་མ་བཅུག་ཡག་འབད་བརྩོན། ཐེ་ཝན་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་ལ་ཡག་བཙན་འཛུལ་དཔུང་འཇུག་གི་རྙོག་དྲ་བཟོ་མ་བཅུག་ཡག་དང་དེ་ཚོ་མི་ཡོང་ཡག་གི་འབད་བརྩོན། ད་ལྟ་ཨི་རན་དང་དཀྱིལ་ཤར་ཁ་ཆེའི་རྒྱལ་ཁབ་ལ་ཡག་རྒྱ་ནག་ལ་ཡག་ནུས་ཤུགས་རྒྱ་ནག་དེ་ཚོ་འབྲེལ་བ་ཆེ་བ་དང་ཡག།

ད་ཅིག་ཨ་མི་རི་ཨ་མི་རི་ཀའི་ངོས་ནས་འདི་ཡིན་པས་ནི་རྒྱ་ནག་ངོས་ནས་ག་རེ་ཆགས་ཀྱི་ཡོད་རེད་ད་རྒྱ་ནག་གི་རྣམ་འགྱུར་དེ་ག་རེ་ཆགས་ཀྱི་ཡོད་རེད་ཟེར་ན། ཕྱི་ལྟར་དུ་བལྟས་པ་ཡིན་ན་ད་རིང་གནས་ཚུལ་སྤྱི་ཡོངས་ཀྱི་ལྟ་སྟངས་ཐོག་ནས་བལྟས་པ་ཡིན་ན་ཅིག། ད་རིང་ཨ་མི་རི་ཀ་གིས་རྒྱ་ནག་ལ་ཡག་ཅིག་གྲོས་མོལ་དེ་ཡོང་ཡག་ལ་ཨུ་ཚུགས་རྒྱག་གི་ཡོད་པའི་བཟོ་འདྲ་བོ་ཅིག་གི་རྣམ་འགྱུར་ཅིག་ཐོན་སྲིད་ས་རེད། ཡིན་པ་ཡིན་ན་ཞིབ་ཏུ་དཔྱད་པ་ཡིན་ན་ད་རིང་རྒྱ་ནག་ཁོ་རང་ལས

དེ་འདྲ་གནང་དུས་ཙམ་པ་ད་ཨ་མི་རི་ཀ་དང་རྒྱ་ནག་ཕྱོགས་གཉིས་བར་ཡིད་ཆེས་འཕེལ་བའི་འབྲེལ་བ་ཡག་པོ་ཞིག་བསྐྱར་གསོ་ཡོང་གི་ཡོད་མེད་ཐད་ལ་དཔྱད་ཞིབ་པ་ཚོས་འགྲེལ་བརྗོད་ག་རེ་བྱེད་ཀྱི་འདུག། ད་འདི་ཕལ་ཆེར་ཁག་ཙམ་ཅིག་མེད་འགྲོ་བསམ་གྱི་འདུག་ཁག་ཙམ་ཞིག་དཔེར་ན་ཆ་བཞག་པ་ཡིན་ན། འབྲེལ་བ་ཅིག་བྱེད་ཀྱི་ཡོད་རེད་ཕར་ཚུར་ཅིག་གི་བསྟུན་མཁས་ཐོག་ནས་ཡིན་ན་སྤྱིར་བཏང། ཕྱི་ཚུལ་གྱི་ལྟ་སྟངས་འགྲེལ་བཤད་ད་རྒྱ་ནག་ལ་སོགས་པ་དེ་ཚོས་འགྲེལ་བཤད་རྒྱབ་སྟངས་ནང་ལོགས་ལ་ཨ་མི་རི་ཀས་ག་དུས་ཡིན་ནའི་དམག་དང་འཁྲུག་པ་དང་དེ་འདྲས་བསླངས་བསྡད་མཁན་བཟོ་འདྲ་བོ་ཅིག་མཐོང་ཚུལ་ཡོང་སྲིད་ཀྱི་རེད་དེ་ཁ་སང་འགྲེལ་བཤད་དག་རྒྱག་གི་ཡོད་རེད་བ། ཡིན་ནའི་གཞི་རྩ་ཨ་མི་རི་ཀ་གི་རྒྱལ་ཁབ་དེ་གིས་དམག་རྒྱག་མི་དགོས་པའི་ཐོག་ནས་དོན་དག་སྒྲུབ་ཐུབ་ཡག་གི་དམངས་གཙོའི་རྒྱལ་ཁབ་བྱེད་དུས་དེ་འདྲས་ཀྱི་འབད་བརྩོན་ཤུགས་ཆེན་པོ་ཞིག་བྱེད་མཁན་ཞིག་རེད། ཡིན་པ་ཡིན་ནའི། མང་ཚོགས་ཀྱི་ད་ལྟ་རྒྱལ་ཁབ་ནང་ལོགས་ཀྱི་མང་ཚོགས་རེད་ཨན་དེ་བཞིན་གྱི་སྲིད་དོན་ཚོགས་པ་ནང་ལོགས་འགྲོ་སྟངས་བྱས་པ་ཡིན་ན་རྒྱ་ནག་དེ

ཞི་ཅིན་ཕིང་ཨ་རི་ནང་ལ་ཕེབས་ནས་ད་ལྟ་སྲིད་འཛིན་བཱི་ཏན་དང་མཇལ་འཕྲད་གནང་ཡག་གི་བཀའ་མོལ་གསུང་གི་ཡོད་རེད་དེ། ཡིན་ནའི་སྲིད་འཛིན་བཱི་ཏན་དང་ཨ་མི་རི་ཀའི་སྲིད་གཞུང་གི་ཐོག་ནས་ཕྱི་སྲིད་ལས་ཁུངས་ཀྱི་ཐོག་ནས་གལ་ཏེ་རྒྱ་ནག་གིས་ཧྥི་ལི་ཕིནས་ལ་ཡག་གཅིག་གི་སུན་གཙེར་བཟོས་བྱས་ནས་གལ་ཏེ་དམག་འཐབ་བྱས་པ་ཡིན་ན་ཨ་མི་རི་ཀས་ཧྥི་ལི་ཕིནས་ཀྱི་ལ་ཡག་རྒྱབ་སྐྱོར་བྱས་བྱས་ནས་རྒྱལ་སྤྱི་ཕྱུག་འགྱེད་བྱེད་ཀྱི་ཡིན་དཱ་ཟེར་ཡག་དེ་ཐེ་ཚོམ་མེད་པའི་ཐོག་ནས་གསུང་འདུག་བྱས་ཙང་དེ་ཚོའི་ཐོག་ནས་ག་རེ་བསྟན་གྱི་ཡོད་རེད་ཟེར་ན་མཐུན་པའི་ཆ་ཁ་ཤས་ཅིག་ཡོང་སྲིད་ཀྱི་རེད་དེ་འགལ་ཟླའི་ཆ་དེ་ཤུགས་ཆེན་པོ་ཞིག་རག་རེད་ཤག།

མི་དམངས་ལ་ཡ་ཕན་ཐོགས་མཁན་གྱི་སྲིད་བློན་ཞིག་ཡིན། ད་རྒྱུ་མཚན་དེ་ག་རེ་ཟེར་ན་ཆབ་སྲིད་ཀྱི་ལྟ་བ་གཙོ་བཟུང་མིན་པར་ཨན་ཁ་ཡོད་ལག་ཡོད་ཀྱི་ཐོག་ནས་ཨན་ཅིག་གི་ཕྱི་ཕྱོགས་ལ་ཡ་འབྲེལ་བ་བྱས་བྱས་ནས་རང་རྒྱལ་ཁབ་དང་མི་དམངས་ཀྱི་ལ་ཡ་ཕན་པའི་དཔལ་འབྱོར་ཡར་རྒྱས་བཏང་བྱས་ནས་ཨན་རླབས་ཆེན་གྱི་མི་སྣ་ཅིག་ཡིན་བྱས་ནས་བཤད་དུས་ཨན་ད་ལྟ་སྲིད་འཛིན་ད་ལྟ་ཞི་ཅིན་ཕིང་ཨན་ཅིག་གི་དམར་ཤོག་གི་ལྟ་བ་དང་དེ་ཚོ་གཙོ་འཛིན་བྱས་ཨན་ཕྱིའི་འབྲེལ་བ་ཡག་པོ་སྐྱོང་མ་ཐུབ་རྒྱལ་ཁབ་ཀྱི་དཔལ་འབྱོར་ཉམས་རྒུད་འགྲོ་བ་འདི་ཤུགས་ཆེན་པོ་བྱས་ནས་འབུར་ཐོན་བྱེད་ཀྱི་འདུག།

དམ་དྲག་བྱེད་ཡག་དང་དམིགས་བསལ་གྱིས་གཙུག་ལག་སློབ་གཉེར་ཁང་ནང་ལོགས་ལ་བརྟན་བརླིང་སྲུང་སྐྱོབ་བྱེད་དགོས་རེད་ཟེར་འདི་རྒྱ་ནག་གི་འཇིགས་སྣང་བྱེད་ཡག་དེ་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ལོ་ལ་ཡང་དོན་དག་འདི་མ་རེད་པས་ཧུའུ་ཡའོ་པང་རེད་པས་ཁོ་རང་ཧུའུ་ཡའོ་པང་ཁོ་རང་གི་འདས་གྲོངས་ཕྱིན་པའི་རྗེས་ཀྱི་གནམ་བདེ་སྒོ་མོ་ཆེའི་ངོ་རྒོལ་གྱི་ལས་འགུལ་འདི